བྱིང་བ་ཕྲ་མོ་ངོས་མ་ཟིན་པ་བྱས། བྱིང་བ་ཕྲ་མོ། པའི་སྒོམ། ངོས་མ་ཟིན་སྒོམ་བསྡད་དུས། ག་ཚད་བསྒོམས་པ་དེ། པའི་སྒོམ་པས་སྒོམ་པའི་གང་ལ་བརྗེད་ངས་ཆེ་རུ་འགྲོ། དྲན་པ་ཆུང་རུ་འགྲོ། ཤེས་རབ་རྟུལ་རུ་འགྲོ། ད་སྐྱེ་བ་ཕྱི་མ་ལ་དུད་འགྲོ་ར་བ་དེ་འདྲའི་གླེན་པ་གཏི་མུག་ཅིག་ལ་སྐྱེ་གི་ཡོད་པ་རེད། དེ་འདྲ་སོང་ཙང་ཉེས་དམིགས་ཆེན་པོ་རེད་ཞི་གནས་ཡག་པོ་སྒོམ་རོགས་བྱས་ནས་ད། ཞི་གནས་ངོ་མ་འགྲུབ་ནས་ཡོད་པས། བྱིང་བ་ཕྲ་མོ་བཀག་ནས་སྒོམ་པ་རྟོགས་ཟ་ག་ཡོད་རེད། ཉེས་པ་ཆེ་གཅིག་ནི་བྱིང་བ་ཕྲ་མོ་དེ་པའི་སྒོམ་དུ་འཁྲུལ་ནས་དེ་སྒོམ་དེ་བཞིན་སུ་སང་ལྟོ་ཨེ་སུ་ཏུ་བའི་ཕྱིར་བས་བཀག་ནས་བསྒོམ་པ་ཡིན་ཙང། ཚེ་འདི་དྲན་པ་ཉམས་པ་དང་སྐྱེ་བ་ཕྱི་མ་ལྐུགས་པ་དེ་འདྲ་ལ་སྐྱེ་ཡག་གི་རྒྱུ་ལ་འགྲོ་ཡག་ཡིན་ཙང་དེ་ཉེན་ཁ་ཆེན་པོ་ཡོད་རེད་བྱས་དུས་ཞི་གནས་སྒོམ་མཁན་གྱི་དམིགས་པ་དེ་པའི་བྱིན་ཟན་གཙོ་བོ་བྱེད་དགོས་པ་དང་སེམས་གཟེངས་གང་མཐོ་མཐོ་བྱེད་དགོས་ཡ་སེམས་ཀྱི་འཛིན་སྟངས་གང་གྲིམ་གྲིམ་བྱེད་དགོས་ཡ་དེ། ཨ་ད་འདི་རེད་འཇམ་དབྱངས་བླ་མའི་བཞེད་པ་རེད་འཇམ་དབྱངས་བླ་མའི་ཁུངས་དང་ལུང་འཕགས་པ་ཐོགས་མེད་ཡབ་སྲས།

and as a result of meditating on subtle mental thinking for a long time, instead of doing the proper meditation, and it causes to uh, the, one to be uh, to be an animal who's very ignorant and uh, stupid. And uh, so uh, uh, it is very important to to, dis- to discern and to discriminate between the subtle mental thinking and the proper meditation.

ཡང་མ་དག་འདི་ཡིན་པ་ཡང། བཀའ་གདམས་པའི་གསུང་ནང་ལ་བཀའ་གདམས་པའི་དགེ་བཤེས་གཅིག་ལ་ཁོ་རང་གི་བླ་མ་གིས་བཀའ་འདྲི་གནང་བ་རེད། ཁྱོད་རང། ལམ་རིམ་འདི་ནང་བཤད་ཡག་གི། སྐྱེས་བུ་གསུམ་གྱི་ལམ་དེ་རྒྱུད་ལ་སྐྱེ་བ་དང་ཨ་དགའ་དང། ཡང་ཡི་དམ་གྱི་ལྷ་ཡི་ཞལ་གཟིགས། མངོན་ཤེས་ཤེས་རྫུ་འཕྲུལ་གྱིས་ནམ་མཁའ་ལ་འཕིར་ཐུབ་པ་དེ་ག་རེ་དགའ་འདུག་གསུང་བ་རེད། ད་ཡི་དམ་གྱི་ཞལ་མཇལ། མངོན་ཤེས་ཤེས།

སྐྱེས་བུ་གསུམ་གྱི་ལམ་གྱི་རིམ་པ་རྒྱུད་ལ་སྐྱེ་རྒྱུ་ཕར་བཞག། སྐྱེས་བུ་གསུམ་གྱི་ལམ་ཁ་འདི་འདྲ་རེད་བསམ་པ་ལམ་རིམ་ལ་ངག་པས་དགོངས་རྒྱུ་མང་རྒྱུ་གོ་བ་ཆགས་ཀྱི་འདུག་ག་གོ་བ་ཆགས་ཅིག་བྱུང་རོགས་བྱས་ན། དེ་ག་རེ་རེད་ཟེར་ན་སྐྱེ་བ་སྔ་མ་ཚོ་ལ་མངོན་ཤེས་མང་པོ་ཤེས་ཚར་རེད། རྫུ་འཕྲུལ་གྱིས་ནམ་མཁའ་ལ་མང་པོ་ལྡིང་ཚར་རེད། ཡི་དམ་གྱི་ལྷ་ཇི་འདྲ་ཞིག་མཐོང་ཚར་རེད།

དེ་འདྲ་ཡིན་ཙང་སྐྱེ་བ་སྔ་མ་ང་རང་ཚོ། མངོན་ཤེས་རྫུ་འཕྲུལ་མང་པོ་བསྟན་ཚར་རེད་ལྷ་ལུས་བླངས། གཟུགས་ཅན་གྱི་ལྷ་ལུས་བླངས་ནས་པས་མངོན་ཤེས་རྫུ་འཕྲུལ་ལ་ལྷག་བརྩེགས་ཀྱི་ཏིང་ངེ་འཛིན་ལ་མི་ཚིག་འཇམ་ནས་པས་བསྐལ་པ་མང་པོ་ཏིང་ངེ་འཛིན་ལ་བསྡད་ནས་བསམ་གཏན་དངོས་གཞི་ཐོབ་རྫུ་གཟུགས་མེད་ཀྱི་དངོས་གཞི་ཐོབ་སྲིད་རྩེ་བར་དུ་པས་འགྲོ་ཚར་བ་རེད། འདོད་པའི་ལྷ་ཡི་བདེ་བ་ལྷ་དབང་པོ་བརྒྱ་བྱིན་ཅི་དགའ་བྱས་ནས་ཉམས་བཞེས་ཚར་བ་རེད་ག་བས་ཕན་གྱི་མ་རེད། འཇིག་རྟེན་བརྒྱ་བྱིན་འཇིག་རྟེན་མཆོད་འོས་གྱུར་ནས་ཀྱང། ལས་ཀྱི་དབང་གིས་ག་རེ་ཟ། ཕྱིར་ཡང་ལྷུང་ཞིང། འཁོར་བ་དག་ན་ཡང་བྲན་དག་ཏུ་འགྱུར། བརྒྱ་བྱིན་སྲིད་ངལ་བས་འཇིག་རྟེན་གྱི་ཕྱག་འཚལ་ས་མཆོད་པ་ཕུལ་ས་གི་འོས་སུ་གྱུར་བ་རེད་དེ་ཁོ་ཤི་འགྲོ་དུས་ཡང་མ་གཡོག་པོ་གི་གཡོག་ནག་གཡོག་པོའི་གཡོག་པོ་སྐྱེ་ཡང་སྐྱེ་གི་རེད་ཟེར་བ་རེད་ད། དེ་འདྲ་གི་སྙིང་པོ་གང་ཡང་མི་འདུག། ལྷ་ལ་སྐྱེས་སོང་ན། དངོས་གཞི་ཡོག་རེད་ལྷ་དངོས་གཞི་མེད་མཁན་ག་བ་ཡོད། ལྷ་ཚང་མ་ལ་བའི་སྐྱེ་བ་ལེན་པ་ད་ག་སྐྱེས་ཐོབ་པའི་མངོན་ཤེས་ཡོག་རེད།